ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan དུ་བསྐྱོད་རོགས།
Australia ཡི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས Australia ཡི Federal གཞུང་འཛིན་ཚོགས་པ་ལ་ཛ་དྲག་ཐོག་ནས་བཀག་ཉར་ཁང་དུ་ཡོད་པའི་མི་གྲངས་ཉུང་དུ་གཏོང་དགོས་པའི་མ་ཚད་ཁྲི་རིས་མཱས་གླིང་ཕྲན་ཐོག་ཡོད་པའི་སྐྱབས་བཅོལ་བཀག་ཉར་ཁང་དེ་སྒོ་རྒྱག་དགོས་པའི་འབོད་སྐུལ་གནང་འདུག་འགྲོ་བ་མིའི་ཐོབ་ཐང་གི་ལྷན་ཚོགས་ཀྱིས་ཉེ་ཆར་ཕྱི་ཟླ་དྲུག་པ་ཚེས་བཅོ་ལྔ་ཉིན་སྙན་ཐོ་ཞིག་བཏོན་པའི་ནང། ད་ལྟའི་ཆར་བཀག་ཉར་ཁང་དེ་ཚོ་ཡི་ནང་ཏོག་དབྱིབས་གཉན་ཡམས་སྔོན་འགོག་དོ་དམ་ཐད། ཧ་ཅང་ཉེན་ཁ་ཅན་ཞིག་ཆགས་ཡོད་པ་དང། བཀག་ཉར་དོ་དམ་ལྷན་ཁང་ནས་གློད་གྲོལ་གཏོང་འོས་པའི་མི་རྣམས་གང་མགྱོགས་བཀག་ཉར་ཁང་ནས་གློད་གྲོལ་གཏོང་དགོས་སྐོར་བརྗོད་འདུག་འགྲོ་བ་མིའི་ཐོབ་ཐང་གི་ལྷན་ཚོགས་དེས་ཨོ་སི་ཁྲུ་ལི་ཡ་གཞུང་ལ་དོན་གནད་ཉི་ཤུ་སྒང་ནས་འབོད་སྐུལ་དང། གཙོ་བོ་ཁྲ་རི་སི་མཱ་སི་གླིང་ཕྲན་ཐོག་ཡོད་པའི་བཀག་ཉར་ཁང་དེ་ཡི་གནས་བབ་དང་ས་གནས་དེར་ཡོད་པའི་བཀག་ཉར་ཁང་དེ་སྒོ་རྒྱག་དགོས་པའི་འབོད་སྐུལ་གནང་ཡོད་པ་རེད། འགྲོ་བ་མི་ཡི་ཐོབ་ཐང་གི་ལྷན་ཁང་དེས་འདས་པའི་ཟླ་བ་བཅོ་བརྒྱད་ཙམ་གྱི་རིང་ཞིབ་འཇུག་དང། ཨོ་སི་ཁྲུ་ལི་ཡ་ཡི་ནང་སྲིད་ལྷན་ཁང་གི་ཏོག་དབྱིབས་གཉན་ཡམས་སྐོར་སྔོན་འགོག་འཆར་གཞིའི་བསྐྱར་ཞིབ་ཐོག་ནས་བཀག་ཉར་ཁང་དེ་དག་ནང་ཏོག་དབྱིབས་འགོས་ཁྱབ་ཐད་ཉེན་ཁ་ཡོད་པ་ངོས་འཛིན་བྱས་ཡོད་པ་རེད། ཞིབ་འཇུག་བྱས་པ་བརྒྱུད་ཨ་རི་དང་དབྱིན་ཡུལ་ཁེ་ན་ཌ་བཅས་ཀྱི་ནང་ཏོག་དབྱིབས་གཉན་ཡམས་སྐབས་སུ་བཀག་ཉར་ཁང་དེ་དག་ནང་མི་གྲངས་ཉུང་དུ་བཏང་ཡོད་ཀྱང་ཨོ་སི་ཁྲུ་ལི་ཡ་ཡི་ནང་ལོ་སྔོན་མ་བཀག་ཉར་བྱས་པའི་མི་གྲངས་བརྒྱ་ཆ་བཅུ་གཅིག་ཡར་འཕར་ཡོད་འདུག་འགྲོ་བ་མིའི་ཐོབ་ཐང་གི་ལྷན་ཁང་དེའི་འགན་འཛིན Edward Santow ལགས་ཀྱིས

ད་དུང་ཁོང་གིས་བཀག་ཉར་ཁང་ཉིས་བརྒྱ་ལྔ་བཅུ་ཙམ་གྱི་ནང་ཏོག་དབྱིབས་ན་ཚ་འགོས་ཁྱབ་ཀྱི་ཉེན་ཁ་ཆེན་པོ་ཡོད་པ་ཤེས་རྟོགས་བྱུང་ཡོད་པ་དང། དེ་ཚོ་གལ་ཆེ་ཤོས་དེ་གློད་གྲོལ་གཏོང་རྒྱུ་དེ་རེད་ཅེས་གསུངས་འདུག་གནད་དོན་དེའི་ཐད་བཀག་ཉར་དོ་དམ་ལྷན་ཁང་གིས་མི་སུ་ཞིག་མུ་མཐུད་བཀག་ཉར་བྱེད་དགོས་མིན་ཐད་དཔྱད་ཞིབ་བྱ་རྒྱུ་ཡིན་སྐོར་འགྲེལ་བརྗོད་གནང་འདུག་ཡང་སྐྱབས་བཅོལ་ཞུ་མཁན་གྱི་ཐོ་བཞུའི་ལྟེ་གནས་ཁང་གི་ལས་བྱེད Jana Favero ལགས་ཀྱིས komo yi to ni yibo kanya ni tapa rewa thoma te People who have traffic offences are put in detention. People who are given custodial sentences, visas cancelled, are put in detention. Refugees who are transferred from Manus and Papua New Guinea to Australia for medical treatment were put into detention facilities. They are not being used by the government as a last resort. They are being used by the government as a common part of their policy of deterrence and punishment. ཁོ་མོས་མི་སུ་ཞིག་གིས་ཁྲིམས་འགལ་གྱི་ཉོ་ཚོང་བྱེད་པ་དང་ཐོངས་མཆན་རྩིས་མེད་བཏང་བ། ཁྲིམས་འགལ་གྱི་སྐྱབས་བཅོལ་དབོར་འདྲེན་བྱེད་པ་སོགས་བཀག་ཉར་ཁང་དུ་བཅུག་གི་ཡོད་པ་རེད། དེ་དག་གཞུང་གིས་གོ་སྐབས་མཐའ་མ་ཡི་ཆེད་དུ་བེད་སྤྱོད་མི་གཏོང་བར་དེ་དག་གཞུང་གི་སྤྱི་ཡོངས་སྲིད་ཇུས་ཤིག་གི་ཐོག་ནས་ཉེས་ཆད་བཅད་པ་ཆགས་ཀྱི་ཡོད་པ་རེད་ཅེས་གསུངས་འདུག་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་འགན་འཛིན Edward Santow ལགས་ཀྱིས་ཁྲི་རིས་མཱས་གླིང་ཕྲན་ཐོག་ཡོད་པའི་གཞིས་སྤོ་བཀག་ཉར་ཁང་དེ་ཛ་དྲག་ཐོག་ནས་ཡོངས་སུ་ཕྱིར་བསྡུ་བྱེད་དགོས་པའི་མ་ཚད། བཀག་ཉར་ཁང་གཞན་ལ་འཚང་ཁ་ཆེ་དྲགས་པའི་རྐྱེན་གྱིས་ཨོ་སི་ཁྲུ་ལི་ཡ་ཡི་ནུབ་བྱང་ཁུལ་དུ་བཀག་ཉར་ཁང་བསྐྱར་དུ་སྒོ་ཕྱེ་བཞིན་པའི་ཐག་གཅོད་དེ་ཡང་འོས་འཚམས་ཤིག་མ་རེད་ཅེས་གསུངས་འདུག་ཡང་ཁོང་གིས་འགྲོ་བ་མིའི་ཐོབ་ཐང་གི་ལྷན་ཁང་ངོས་ནས་ལོ་ངོ་དུ་མ་ཡི་རིང་གླིང་ཕྲན་དེའི་ཐོག་ཡོད་པའི་བཀག་ཉར་ཁང་དེ་སྒོ་རྒྱག་དགོས་པའི་འབོད་སྐུལ་བྱས་ཀྱང།

པར་ཐི་དང་བར་ཐག་སྤྱི་ལེ་ཉིས་སྟོང་ལྔ་བརྒྱ་ལྷག་ཡོད་པ་དང་དེའི་རྐྱེན་པས་བཀག་ཉར་འོག་ཡོད་པའི་མི་རྣམས་ལ་སྨན་བཅོས་ཀྱི་མཐུན་རྐྱེན་རག་པར་ཧ་ཅང་དཀའ་ལས་ཁག་པོ་ཆགས་ཡོད་པ་རེད་ཅེས་གསུངས་འདུག་ཡང་བཀག་ཉར་དོ་དམ་ལྷན་ཁང་གིས་རྒྱལ་སྤྱིའི་གནམ་ཐོག་གི་འགྲིམ་འགྲུལ་དང་ས་མཚམས་སྒོ་བརྒྱབ་ཡོད་པའི་རྐྱེན་གྱིས་ཨོ་སི་ཁྲུ་ལི་ཡ་ནས་མི་སེར་མིན་པའི་ཁྲིམས་འགལ་དེ་ཚོ་སྲུང་ཆེད་ས་མཚམས་སྲུང་མཁན་ཁག་ཕྱིར་འཐེན་བྱེད་ཐབས་མེད་ཀྱང། ཁི་རི་སི་མཱ་སི་གླིང་ཕྲན་དེའི་ཐོག་དགོས་མཁོ་ཡི་མཐུན་རྐྱེན་སྦྱར་བཞིན་ཡོད་སྐོར་འགྲེལ་བརྗོད་དང། གླིང་ཕྲན་དེའི་ཐོག་ཡོད་པའི་བཀག་ཉར་ཁང་དེ་དག་ནང་བདེ་སྡུག་དང་སྨན་བཅོས་ཀྱི་མཐུན་རྐྱེན་སྦྱོར་རྒྱུ་གང་ལེགས་གནང་གི་ཡོད་སྐོར་འགྲེལ་བརྗོད་གནང་འདུག། ཁྱེད་རང་ཨོས་ཏྲེ་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།